ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་བཅུ་པའི་ཚེས་བཅོ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཅིག་པ་ཡི་ཚེས་སུམ་ཅུ་གཟའ་ཕུར་བུ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན།

ངོས་རང་རྒྱ་ནག་གི་དབང་སྒྱུར་འོག་ནས་བྲོས་བྱོལ་དུ་སླེབས་པ་ནས་བཟུང་ངོས་རང་འདི་གར་འཇིགས་ཉེན་མེད་པའི་གི་འཚོ་བ་ཡོང་བཞིན་འདུག་ཅེས་དང་དེར་ངོས་ཀྱིས་ཡི་རང་བསྔགས་བརྗོད་ཞུ་བཞིན་ཡོད་ཅེས་བཀའ་སློབ་སྩལ་གནང་ཡོད་པ་རེད། ཡང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་མུ་མཐུད་དེ་བཀའ་སློབ་སྩལ་བའི་གི་ནང
although some chinese uh, some changing, but I prefer remain India.
It's our honor, sir.
This is land of Buddha, but I am a follower of Nalanda tradition. So I prefer, I remain in India. Very good. And India, politically, democratic country. And spiritually, all different religious traditions live together. Wonderful. རྒྱ་ནག་གི་ནང་ལ་འགྱུར་བ་འགྲོ་བཞིན་ཡོད་ན་ཡང་ངོས་རང་རྒྱ་གར་ལུང་པ་གི་ནང་ལ་བསྡད་རྒྱུ་ཡིན་ཞེས་དང་རྒྱ་གར་ནི་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་ཡི་བྱིན་གྱིས་བརླབས་པའི་གི་གནས་ཁྱད་པར་ཅན་ཞིག་དང། ངོས་རང་དཔལ་ནཱ་ལེནྡྲ་ཡི་ཆོས་བརྒྱུད་ཀྱི་རྗེས་སུ་འཇུག་མཁན་ཞིག་ཡིན་པས། ངོས་རང་རྒྱ་གར་གྱི་ནང་ལ་བསྡད་རྒྱུ་ཡི་འདོད་པ་ཡོད་ཅེས་དང། ལྷག་པར་དུ་རྒྱ་གར་དེ་བཞིན་ཆབ་སྲིད་ཀྱི་ཐོག་ནས་དམངས་གཙོ་རྒྱལ་ཁབ་ཞིག་དང་ཆོས་ལུགས་ཀྱི་ཐོག་ནས་རྒྱ་གར་གྱི་ནང་ལ་ཆོས་ལུགས་ཚང་མ་འཆམ་མཐུན་གྱི་ངང་ནས་གནས་བཞིན་ཡོད་པ་དེ་ངོ་མཚར་ཅན་ཞིག་རེད་ཅེས་སོགས་བཀའ་སློབ་སྩལ་གནང་ཡོད་པ་རེད། ཡང་མཇལ་ཁ་ཡི་ཐོག་ལ་ཧི་མ་ཅལ་མངའ་སྡེ་ཡི་ཉེན་རྟོག་སྤྱི་ཁྱབ་ཀྱིས་དབུས་པའི་གི་གཞན་ཉེན་རྟོག་པ་དཔོན་རིགས་ཆེ་ཁག་ཁག་ཐུན་མོང་གི་ཐོག་ནས ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་རླབས་ཆེན་གྱི་མཛད་རྗེས་ལ་ཆེ་བསྟོད་ཀྱི་ཚུལ་དུ་དབུ་ཞྭ་དང་ཕྱག་རྟགས་ཞིག་འབུལ་ཡོད་པ་རེད། ཁོང་རྣམས་ད་རེས་གཙོ་བོ་བཞུགས་སྒར་རྡ་རམ་ས་ལར་འཚོགས་བཞིན་ཡོད་པའི་གི་ཧི་མ་ཅལ་ཉེན་རྟོག་རུ་ཁག་བར་གྱི་རྩེད་མོའི་འགྲན་བསྡུར་ཞིག་ཏུ་ཕེབས་ཡོད་པ་རེད་འདུག་ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ན་ཏྲ་དང་ཨ་མི་རི་ཀ་ཡི་ནང་གི་གཞུང་འབྲེལ་མཛད་རིམ་ཁག་ལེགས་པར་གྲུབ་པའི་རྗེས་ཕྱི་ཚེས་ཉི་ཤུ་རྩ་བདུན་གྱི་ཉིན་སི་པན་གྱི་གྲོང་ཁྱེར་བྷར་སེ་ལོ་ན་གི་ནང་གི་ས་གནས་བོད་མི་རྣམས་ལ་གསུང་བཤད་གནང་ཡོད་པ་རེད་འདུག་དེ་ཡང་སྲིད་སྐྱོང་མཆོག་གིས་ཁེ་ན་ཏྲ་ཡི་རྒྱལ་ས་ཨོ་ཊོ་ཝ་དང་ཝན་ཀོ་ཝ་གི་ནང་ལ་དེ་ནས་ཨ་མི་རི་ཀ་ཡི་གྲོང་ཁྱེར་མི་ནི་སོ་ཊ་གི་ནང་གི་གཞུང་འབྲེལ་མཛད་རིམ་ཁག་ལེགས་པར་གྲུབ་པའི་གི་རྗེས་སུ། ཉིན་དེར་ཡོ་རོབ་ཁུལ་གྱི་རྒྱལ་ཁབ་སི་པན་གྱི་ནང་ལ་ཕེབས་འབྱོར་གྱིས། ཉིན་དེ་ཡི་ཕྱི་དྲོར་སི་པན་གྱི་གྲོང་ཁྱེར་བྷར་སེ་ལོ་ན་ཡི་བོད་ཁང་གི་ནང། ས་གནས་བོད་མི་ཚོ་དང་མཇལ་ཁ་གིས་གསུང་བཤད་གནང་པའི་གི་སྐབས་སུ་སྲིད་སྐྱོང་མཆོག་གིས་ཉེ་དུས།

རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ཡིན། ད་ནི་དེ་རིང་གི་དམིགས་བསལ་གསར་འགྱུར་ཞིག་གི་ནང་ཨ་མི་རི་ཀ་ཡི་གྲོས་ཚོགས་འོག་མ་ཡི་ཕྱི་འབྲེལ་ལས་དོན་ཚོགས་ཆུང་ནས་ཕྱི་ཟླ་བཅུ་གཅིག་པ་ཡི་ཚེས་ཉི་ཤུ་རྩ་དགུ་གི་ཉིན་བོད་དོན་ཁྲིམས་འཆར་ཨང HR

སྤྱི་ལོ་ཉིས་སྟོང་གཉིས་ལོ་ནང་ཨ་རིའི་གྲོས་ཚོགས་ཀྱིས་མང་མོས་གཏན་འབེབས་གནང་བའི Tibet Policy Act of Two Thousand Two ཟེར་བའམ་སྤྱི་ལོ་ཉིས་སྟོང་གཉིས་ལོའི་བོད་དོན་སྲིད་བྱུས་ཀྱི་ཁྲིམས་ཡིག་ཟེར་བ་དེའི་ཐོག་དེ་སྔ་ཡང་བསྐྱར་ཞིབ་གནང་ཡོད་པ་བཞིན་དུ་ཨ་རིའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་ནས་ཁ་རྩང་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་དགུ་ཉིན་བོད་དོན་ཁྲིམས་འཆར་ཨང HR Five Three Three ཟེར་བ་དེ་ལ་ཨ་རིའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་བསྐྱར་ཞིབ་གནང་སྟེ་འོས་བསྡུའི་ལམ་ནས་སྤྱི་མོས་ཀྱི་ཐོག་ནས་བཀའ་འཁྲོལ་དང་རྒྱབ་སྐྱོར་ཐོབ་ཡོད་པ་རེད་གདའ། དེ་ནི་ཨ་རིའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་ཁྲིམས་འཆར་བསྐྱར་བཅོས་དེ་ལ་མང་པོས་རྒྱབ་སྐྱོར་གནང་བ་དེ་གལ་གནད་ཆེ་ཞིང་གང་འདྲ་ཞིག་ཡིན་དང་དེའི་ཐོག་དགོངས་ཚུལ་གང་ཡོད་སྐོར་བྱང་ཨ་རིའི་བོད་མི་མང་སྤྱི་འཐུས་དོན་གྲུབ་ཚེ་རིང་ལགས་སུ་བཀའ་འདྲི་ཞུ་སྐབས་སུ་ཁོང་གིས་རྒྱ་ནག་གཞུང་གིས་བོད་ནང་སྲིད་བྱུས་ཇེ་ཞན་ཇེ་སྡུག་ཏུ་གཏོང་བཞིན་པ་དང། བོད་ནང་གི་གནས་སྟངས་དེ་ཛ་དྲག་ཆེ་རུ་འགྲོ་བཞིན་པའི་སྐབས་དེ་ལ། ད་རེས་ཨ་རིའི་བོད་དོན་དང་འབྲེལ་བའི་ཁྲིམས་གཞི་བསྐྱར་བཅོས་དེ་ལ་ཨ་རིའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ངོས་ནས་སྤྱི་མོས་ཀྱི་ཐོག་ནས་རྒྱབ་སྐྱོར་ཐོབ་པ་དེ་ནི་གཏམ་བཟང་ཞིག་ཡིན་པ། གསུངས་བྱུང། ད་དེ་བོད་དོན་དཀའ་ངལ་སེལ་ཐབས་ཀྱི་ཁྲིམས་འཆར་དེ་ཡིན་ད་ད་རེས་ཨ་རིའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་ངོས་ནས་སྤྱི་མོས་ཐོག་ནས་རྒྱབ་སྐྱོར་ཐོབ་པ་དེ་ཧ་ལས་པའི་གི་གཏམ་བཟང་ཅིག་དང་གནད་འགག་ཆེན་པོ་ཅིག་ལ་ཡང་ངོས་འཛིན་ཞུ་གི་ཡོད། གཏམ་བཟང་ཞུ་དགོས་ཡ་དེ་ག་ཡིན་ན་ད་ད་ལྟའི་ཆ་ལ་ཡ་རྒྱ་ནག་གཞུང་གི་ད་བོད་ཀྱི་ཐོག་ལ་ཡ་སྲིད་ཇུས་འཛིན་སྟངས་དེ་ད་དཔེ་ཛ་དྲག་རུ་ཛ་དྲག་རུ་སྡུག་མ་གཏོགས་འགྲོ་གི་མེད་པའི་གི་རྣམ་པ་དེ་གསལ་པོ་ཡིན་དུས་ད་དེ་ལ་ཡང་ད་རེས་ཨ་རིའི་གྲོས་ཚོགས་འོག་མའི་གི་ཕྱི་འབྲེལ་ལས་དོན་ཚོགས་ཆུང་ངོས་ནས་བརྡ་ལན་ཤུགས་ཆེན་པོ་གཅིག་གནང་བ་གཅིག་ལ་ཡང་ངོས་འཛིན་ཞུ་གི་ཡོད། ལྷག་པར་དུ་བརྡ་ལན་གཉིས་པ་དེ་བོད་ནང་ཡོད་མཁན་བོད་མི་ཚོ་ལས་གཅིག་ག་ཚོད་རེད། བོད་དེ་སྔ་མོ་ནས་ཨ་ནི་དཔེ་རྒྱ་ནག་གི་ཆ་ཤས་མིན་པ་གཅིག

ད་རེས་ཨ་རིའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་ཁ་རྩང་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་དགུ་ཉིན་སྤྱི་མོས་ཀྱི་ཐོག་ནས་རྒྱབ་སྐྱོར་གནང་སྟེ་བཀའ་འཁྲོལ་ཐོབ་པའི་ཐོག་ནས་གཏན་འབེབས་གནང་ཡོད་པ་ལ། དེ་སྔའི་ཁྲིམས་ཡིག་དེའི་ནང་དོན་དང་ཁྲིམས་ཡིག་བསྐྱར་བཅོས་ཀྱི་ནང་དོན་དུ་ཁྱད་པར་ག་རེ་ཡོད་པའི་སྐོར་བྱང་ཨ་རིའི་བོད་མི་མང་སྤྱི་འཐུས་དོན་གྲུབ་ཚེ་རིང་ལགས་སུ་བཀའ་འདྲི་ཞུས་སྐབས་སུ། གསུངས་དོན་ལ། ནང་དུ་རྩ་བའི་ཉིས་སྟོང་གཉིས་ལ་ཡང་ད་གིན་གོང་དུ་གསུངས་པ་ནང་བཞིན་བོད་ཀྱི་ཐོག་ལ་ཡང་སྲིད་ཇུས་གཏན་འབེབས་བྱུང་ཡོད་པ་རེད། ཨ་ནི། དེའི་རྗེས་ལ་ཡང་ཉིས་སྟོང་ཉི་ཤུ་ནང་ལ་ཁྲིམས་འཆར་དེ་ལ་ཡང་བསྐྱར་བཅོས་གནང་རྗེས། ད་ག་ཟླ། ཁྲིམས་བོད་ཀྱི་ཐོག་ལ་ཡང་སྲིད་ཇུས་དང་རྒྱབ་སྐྱོར་གྱི་སྲིད་ཇུས་ཟིན་པ་དེ་ད་ག་ཚོད་རེད་རྒྱ་ཆེ་རུ་དང་ཨ་ནི་ང་ཚོ་དོན་དག་ཐོག་ལ་ཡང་ཤུགས་ཆེ་རུ་བྱེད་ཀྱི་ཡོད་པ་དེ་ངས་ངོས་འཛིན་ཞུ་གི་ཡོད་དཔེར་ན་ད་ད་རིང་གི་བསྐྱར་བཅོས་ད HR five three three ཟེར་ཡས་དེ་ནང་དོན་ནང་ལ་ཆ་བཞག་ན་དེ་སྔ་བོད་ཀྱི་སྲིད་ཇུས་དང་རྒྱབ་སྐྱོར་ཁྲིམས་འཆར་ནང་ལ་མེད་པ་གནད་དོན་རེད་དེ་གཉིས་རེད་ཞུས་པ་ཡིན་ན། དང་པོ་དེ་ལ་ཡང་ཅིག་ད་ཨ་རིའི་གཞུང་གི་སྲིད་བྱུས་ཐོག་ནས་ཨ་ནི་བོད་ཟེར་ཡས་དེ་སྔ་མོ་ནས་རྒྱ་ནག་གི་ཆ་ཤས་རེད་ཟེར་ཡས་དེ་ནམ་ཡང་ངོས་ལེན་ཞུས་མེད་ཟེར་བྱས་ད་འདི་བརྡ་ལན་གསལ་བོ་ཞིག་གནང་གི་ཡོད་རེད། འདི་དེ་སྔའི་འདི་ནང་ཡོད་མ་རེད། ད་ག་ནང་བཞིན་ཅིག་རྒྱལ་སྤྱིའི་གི་ཁྲིམས་ལུགས་གཞིར་བཟུང་ད་ག་ནང་བཞིན་རྒྱ་ནག་དམར་ཤོག་གཞུང་འདི་ཨ་ནི་རྒྱལ་སྤྱིའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་ཡིན་པའི་གི་ངོ་བོ་ཐོག་ནས་རྒྱལ་སྤྱིའི་གི་ཁྲིམས་ལུགས་འདི་གས་དེ་ལག་བསྟར་བྱེད་དགོས་ཀྱི་ཡོད་པ་ནང་ནས་ཁྲིམས་དོན་གལ་ཆེ་གཅིག་ནི་སུ་འདྲ་ཞིག་ཡིན་ནའང་དེ་ལ་ཡང་རང་ཐག་རང་གཅོད་བྱེད་ཡས་ཀྱི་བདག་དབང་དང་དབང་ཚད་དེ་ཨ་ནི་བོད་ནང་ཡོད་མཁན་བོད་མི་ཚོ་ལ་ཡོད་རེད་ཡོད་པ་མ་ཚད་འདི་གས་དེ་བདག་དབང་དང་ཐོབ་ཐང་དེ་ལོངས་སུ་སྤྱོད་མ་བཅུག་པ་དེ་རྒྱ་ནག་གཞུང་རེད་ཟེར་བྱས་གསལ་པོ་འདི་ནང་དེ་འཁོད་ཡོད་དུས་ག་ལ་ཅིག་དེ་སྔའི་ཨ་རི་གཞུང་གིས་བོད་དོན་ཐོག་ལ་ཡང་སྲིད་བྱུས་རྒྱབ་སྐྱོར་གྱི་ཁྲིམས་འཆར་འདི་གས་དེ་མ་བཟོ་མ་བཟོ་ནས་གོ་མ་བཟོ་ནས་འགའ་མདུན་སྐྱོད་ཐོག་ནས་ཤུགས་ཆེ་རུ་ཕྱིན་པ་ཞིག་དང། འདི་འདྲའི་གི་རྒྱུ་མཚན་ལ་བརྟེན་བྱས་རྒྱལ་སྤྱིའི་ནང་ལ་ཡང་གྲོས་ཚོགས་གཞན་པ་ཡིན་ནའང་ད་རྒྱལ་ཁབ་གཞན་པའི་རིགས་སུ་ངོས་ནས་ཅིག་ད་དེ་ནས་ཨ་རི་ག་ཚོ་བོ་ཅིག་དེ་འཕྲོས་སྲིད་ཇུས་འཛིན་སྟངས་ལ་ཡང་གཞི་བཞག་པའི་ཐོག་ནས་སོ་སོ་སོའི་རྒྱལ་ཁབ་ནང་ལ་ཡང་རིམ་པས་འདི་འདྲ་ཡོང་ཡས་ཀྱི་རེ་བ་ཆེན་པོ་ཡོད་བསྡད་པ་ཅིག་རེད།
ཨ་རིའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་བསྐྱར་བཅོས་གནང་བའི་ཁྲིམས་འཆར་དེ་ལ་སྤྱི་མོས་ཀྱི་ཐོག་ནས་རྒྱབ་སྐྱོར་ཐོབ་པ་བཞིན་དུ་ད་རུང་དུས་ཐོག་ཨ་རིའི་གྲོས་ཚོགས་འོག་མ་དང་དེ་ནས་དེ་རྗེས་ཨ་རིའི་གྲོས་ཚོགས་གོང་མ་དང། དེ་ནས་མཐའ་དོན་ཨ་རིའི་སྲིད་འཛིན་མཆོག་གི་མཚན་རྟགས་བཀོད་པའི་ཐོག་ནས་ཁྲིམས་ཡིག་བསྐྱར་བཅོས་དེ་བཞིན་ཁྲིམས་ཡིག་ཏུ་གཏན་འབེབས་གནང་དགོས་ཡོད་པ་རེད། ཅེས་དེ་རིང་གི་དམིགས་བསལ་གསར་འགྱུར་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལེ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ནང་གསར་འགྱུར་མུ་མཐུད་དུ་ཉན་རོགས། རྒྱ་ནག་གཞུང་གིས་བོད་ནང་ཆེད་འཛུགས་བྱས་པའི་གི་གཏན་འཇགས་སློབ་གྲྭ་ཁག་གིས་བོད་མི་མི་རབས་གཅིག་གི་བསམ་བློ་བཅོས་བསྒྱུར་བཏང་སྟེ་བོད་མི་རིགས་ཀྱི་ངོ་བོ་དང་བོད་ཀྱི་ཆོས་དང་རིག་གཞུང་བཅས་པ་རྩ་མེད་བཟོ་ཐབས་བྱེད་ཀྱི་ཡོད་སྐོར། བསྟན་འཛིན་རྡོ་རྗེ་ལགས་དང་རྒྱལ་ལོ་ལགས་གཉིས་ཀྱིས་ཕྱི་འབྲེལ་གནད་དོན་གྱི་དུས་བབ་ཞེས་པའི་གི་ནང་ལ་ཆེད་རྩོམ་སྤེལ་ཡོད་འདུག

འོན་ཀྱང་དེ་དང་མཚུངས་པར་གྲངས་ཉུང་མི་རིགས་གཞན་ཞིག་གི་ཐོག་རྒྱ་ནག་གཞུང་གིས་དྲག་གནོན་ཤུགས་ཆེ་བྱེད་བཞིན་ཡོད་པའི་གི་མི་རིགས་དེ་ཡི་དཀའ་སྡུག་ཁག་སྣང་མེད་དུ་བོར་བཞག་ཡོད་ཅེས་དང། རྒྱ་ནག་གཞུང་གིས་བོད་མི་རིགས་ཀྱི་ཐུན་མོང་མ་ཡིན་པ་ཡི་ངོ་བོ་བཅས་པ་རྩ་མེད་བཟོ་རྒྱུ་ཡི་ལས་འགུལ་བརྩམས་ཡོད་ཅིང། བོད་ནང་གི་བོད་པའི་སློབ་ཕྲུག་ས་ཡ་གཅིག་ལྷག་ཙམ་ཞིག་རྒྱ་ནག་གཞུང་གིས་བཙུགས་པའི་གཏན་འཇགས་སློབ་གྲྭ་གི་ནང་ལ་བཙན་ཤེད་ཀྱིས་བཏང་བཅུག་ཡོད་པ་དང། རྒྱ་མི་ཡི་དཔོན་རིགས་ཚོ་གིས་བོད་པའི་སློབ་ཕྲུག་དེ་དག་ལ་ཆབ་སྲིད་དང་འབྲེལ་བའི་གི་ཤུགས་ཆེ་བའི་གི་སློབ་ཚན་ཁག་ཁྲིད་ཀྱི་ཡོད་པ་དེ་ནི་བོད་པའི་སློབ་ཕྲུག་དེ་དག་གིས་བོད་ཡིག་དང་བོད་སྐད་མི་ཤེས་པ་བཟོ་རྒྱུ་དང། བོད་ཕྲུག་དེ་དག་བོད་ཀྱི་ཆོས་དང་རིག་གཞུང་དང་ཁ་བྲལ་ཏེ། བོད་མི་རིགས་ཀྱི་ངོ་བོ་གི་ཚབ་ལ་རྒྱ་རིགས་སུ་འཇུག་ཐབས་ཀྱི་ཆེད་དུ་རེད་ཅེས་སོགས་བཀོད་ཡོད་པ་རེད། ཡང་སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་ལགས་དང་སྤྱི་འཐུས་ཕུར་པ་རྡོ་རྗེ་རྣམ་གཉིས་མེ་ག་ལ་ཡ་མངའ་སྡེ་ཡི་སྤྱི་ཁྱབ་དྲུང་ཆེ་མཆོག་དང་མཇལ་འཕྲད་གནང་ཡོད་པ་རེད་འདུག་དེ་ཡང་བོད་མི་མང་སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་ལ་དྭགས་སྤྱི་འཐུས། སྤྱི་འཐུས་ཕུར་པ་རྡོ་རྗེ་ལགས་རྣམ་གཉིས་ནས་རྒྱ་གར་གྱི་མངའ་སྡེ་ཨ་སམ་དང་ཨ་རུ་ནཱ་ཅལ་བཅས་པའི་མངའ་སྡེ་ཁག་གི་ནང་ཡོད་པའི་བོད་མི་འདུས་སྡོད་ཁག་ཏུ་གཞུང་འབྲེལ་ཕྱོགས་ཕེབས་སྐྱོད་བཞིན་ཡོད་པ་རེད། ཕྱི་ཚེས་ཉི་ཤུ་རྩ་བརྒྱད་ཀྱི་ཉིན་སྤྱི་འཐུས་རྣམ་གཉིས་ནས་གྲོང་ཁྱེར་ཤི་ལོང་དུ་མངའ་སྡེ་ཡི་སྤྱི་ཁྱབ་དྲུང་ཆེ་མཆོག་དང་མཇལ་འཕྲད་གནང་ནས་བོད་མི་སྤྱི་འཐུས་ལྷན་ཚོགས་ཀྱི་གྲུབ་ཆ་དང་ཡོང་ཁུངས། ལས་དོན་བྱེད་ཕྱོགས་དང་བོད་མི་སྒྲིག་འཛུགས་དང་བཙན་བྱོལ་བོད་མི་གནས་སྟངས་སོགས་ཀྱི་སྐོར་འགྲེལ་བརྗོད་གནང་ཡོད་པ་མ་ཟད་དེ་བཞིན་བོད་ནང་གི་ཛ་དྲག་གི་གནས་སྟངས་སོགས་ཀྱི་སྐོར་ཞུས་ཡོད་པ་རེད་འདུག་ཡང་ཨ་མི་རི་ཀ་གི་ནང་ལ་བཅའ་སྡོད་ཐའེ་ཝན་གཞུང་ལས་ཁང་གི་གཞུང་ཚབ་ཆེན་མོ་ཟུར་པ་ལྕམ་ཞའོ་མེ་ཆིང་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་ཐའེ་ཝན་སྲིད་འཛིན་འོས་བསྡུ་ཡི་ཆེད་དུ་ལས་གནས་བཞག་ཡོད་པ་དང་ཁོང་མོ་ཡི་ཚབ་ཏུ Alexander Yu བསྐོ་བཞག་བྱུང་ཡོད་པའི་གནས་ཚུལ་འདུག། དེ་ཡང Reuters ལས་ཁང་གིས་ཕྱི་ཚེས་ཉི་ཤུ་རྩ་དགུ་གི་ཉིན་ཐའེ་ཝན་ཐའེ་པེ་ནས་གནས་ཚུལ་སྤེལ་བ་ལ་གཞིགས་ན། Alexander Yu ཞུ་བ་ཁོང་ནི་དེ་སྔོན་ཐའེ་ཝན་གྱིས་ཨ་མི་རི་ཀ་ཡི་ནང་ལ་གང་ཅིའི་ཐད་ལ་འབྲེལ་བ་ཧ་ཅང་ཆེན་པོ་ཡོད་མཁན་དང་ད་ལྟའི་ཡི་ཆར་ཐའེ་ཝན་གྱི་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་སྲིད་འཛིན་འོས་བསྡུ་ཡི་ཆེད་དུ་ལས་གནས་བཞག་མཁན་ཐའེ་ཝན་གཞུང་ཚབ་ཆེན་མོ་བ་ཟུར་པ་ལྕམ་ཞའོ་མེ་ཆིང་གི་ཚབ་ཏུ་བསྐོ་བཞག་བྱས་ཡོད་པ་བཀོད་ཡོད་པ་རེད།

ཁྱད་པར་དུ་དེང་གི་བརྡ་འཕྲིན་ལག་རྩལ་ཆེས་ཆེར་དར་བའི་སྐབས་འདིར། མི་རྣམས་ཀྱི་སྨྲ་བརྗོད་རང་དབང་བཀག་སྡོམ་བྱ་ཕྱིར་ཡང་དེ་བཞིན་རྒྱ་ནག་གཞུང་གིས་སྲིད་བྱུས་ཧྲག་དང་རིམ་པ་མང་པོ་ཞིག་ལག་བསྟར་བྱེད་བཞིན་ཡོད་དེ། འདིའི་ཐད་སི་ཁྲོན་ཞིང་ཆེན་ཝུན་ཁྲོན་རྫོང་མི་དམངས་ཁྲིམས་ཁང་གིས་དྲ་རྒྱའི་རང་དབང་བཀག་སྡོམ་ཐད་ཀྱི་ཁྱབ་སྒྲོག་བརྙན་ཐུང་ཞིག་སྤེལ་ཡོད་པའི་ནང་དུ། རྒྱ་ནག་ནང་ལོགས་ཀྱི་མི་ཚང་མས་ཕྱི་ཡི་རྒྱལ་ཁབ་ཀྱི་དྲ་རྒྱའི་ཁོངས་སུ་འཛུལ་ཐབས་ཀྱི VPN ཅེས་པའི་དྲ་རྒྱའི་མཉེན་ཆས་དེ་གཏན་ནས་བེད་སྤྱོད་གཏོང་མི་ཆོག་པ་དང། གལ་ཏེ་མཉེན་ཆས་དེ་བེད་སྤྱོད་བཏང་ཚེ་ཁྱོད་ཀྱིས་གནས་ཚུལ་གང་ཞིག་གི་སྐོར་ལ་བལྟས་མིན་གྱི་གནས་སྟངས་མིན་པར། མཉེན་ཆས་དེ་ཁ་ཕྱེས་པ་ཙམ་གྱིས་ཁྲིམས་འགལ་ཆགས་ཀྱི་ཡོད་ཅེས་འདི་ལྟར་བསྒྲགས་འདུག།

ནི Android གྱི་མ་ལག་ཡིན་ན Android གྱི App Store དེ་ནས་ཕབ་ལེན་བྱེད། ད་ཡིན་ནའི་ཕབ་ལེན་བྱེད་ས་མེད་པ་བཟོས་གི་ད་ཆ་རྐྱེན་གཅིག་དཔེར་ན Apple ཡིན་ན Apple གྱི་ནང་ལོགས་ལ་ཡོད་པའི VPN མང་པོ་ཅིག་མར་བཏོན་དགོས་ཡ་བྱུང་ཡས་ད་དེ་འདྲའི་བྱེད་དུས་སྐབས་ལ་ཨ་ནི་གཅིག་དང་པོ་ནས་ད་མི་མང་རང་ལ་ད་འདི་བེད་སྤྱོད་བཏང་ན་འགྲིག་གི་མ་རེད་ལ་ད་གསལ་བསྒྲགས་གནང་ཡ་ཡིན་ནའི་རེད་དེ་འདྲའི་གི་ལས་འགུལ་མང་པོ་ཅིག་སྤེལ་དེ་དང་མཉམ་དུ་ཨ་ནི་འཕྲུལ་ཆས་བཟོས་ཉའི་ནང་ལོགས་ནས་འཕྲུལ་ཆས་དེ་ཡང་ལེན་ས་མེད་པ་ཅིག་བཟོས་གི་ད་དེ་ཉིས་སྟོང་བཅུ་དྲུག་བཅུ་བདུན་ནས་དེ་དམ་དྲག་ཆེ་རུ་ཅིག་འགྲོ་ཡ་ལོང།

ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁ་ན་ཌ་དང་ཨ་མི་རི་ཀ་ཡི་ནང་གི་གཞུང་འབྲེལ་མཛད་རིམ་ཁག་ལེགས་པར་བསྒྲུབས་པའི་རྗེས་ཕྱི་ཚེས་ཉི་ཤུ་རྩ་བདུན་གྱི་ཉིན་སི་པེན་གྱི་གྲོང་ཁྱེར་བྷར་སེ་ལོ་ན་གྱི་ནང་གི་ས་གནས་བོད་མི་རྣམས་ལ་གསུང་བཤད་གནང་ཡོད་པ་རེད་འདུག་ཡང་རྒྱ་ནག་གཞུང་གིས་བོད་ནང་ཆེད་བཙུགས་བྱས་པའི་གི་གཏན་འཇགས་སློབ་གྲྭ་ཁག་གིས་བོད་མི་མི་རབས་གཅིག་གི་བསམ་བློ་བཅོས་བསྒྱུར་བཏང་སྟེ་བོད་མི་རིགས་ཀྱི་ངོ་བོ་དང་བོད་ཀྱི་ཆོས་དང་རིག་གཞུང་བཅས་པ་རྩ་མེད་བཟོ་ཐབས་བྱེད་ཀྱི་ཡོད་སྐོར། བསྟན་འཛིན་རྡོ་རྗེ་ལགས་དང་རྒྱལ་ལོ་ལགས་གཉིས་ཀྱིས་ཕྱི་འབྲེལ་གནད་དོན་གྱི་དུས་དེབ་ཞེས་པའི་གི་ནང་ལ་ཆེད་རྩོམ་སྤེལ་ཡོད་འདུག་ཡང་སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་ལགས་དང་སྤྱི་འཐུས་ཕུར་པ་རྡོ་རྗེ་རྣམ་གཉིས་མེ་གྷ་ལ་ཡ་མངའ་སྡེ་ཡི་སྤྱི་ཁྱབ་དྲུང་ཆེ་མཆོག་དང་མཇལ་འཕྲད་གནང་ཡོད་པ་རེད་འདུག།